ཁེ་མེད་ཚོགས་པ་ཨེང་གླི་ཁེར་ཡིས་བཏོན་པའི་སྙན་ཐོ་ལ་གཞིགས་ན་ད་ལྟའི་གནས་སྟངས་འོག་ལས་འཚོལ་བ་མི་བརྒྱད་ལ་ལས་ཀའི་གོ་སྐབས་གཅིག་རེ་ལས་མེད་པ་ཡིན་འདུག་ལྷག་པར་དུ་གཉན་རིམས་ཀྱི་རྐྱེན་པས་ལས་ཀའི་གོ་སྐབས་ཇེ་ཉུང་དང་ལས་འཚོལ་བ་ཇེ་མང་དུ་འགྲོ་བཞིན་ཡོད་པས་ལོ་རྒན་པ་རྣམས་ལ་ལས་ཀ་རག་པར་འགོག་རྐྱེན་ཆེན་པོ་འཕྲད་བཞིན་ཡོད་འདུག་དགུང་ལོ་དྲུག་ཅུ་ཅན་གྱི་ཝེན་ཏི་མོར་གན་ལགས་ནི Adelaide ནས་ཡིན་པ་དང་ཁོང་མོ་བདུན་ཕྲག་གཉིས་རེའི་ནང་ཆུ་ཚོད་གཉིས་རེ་གཙང་མ་བཟོ་མཁན་གྱི་ལས་ཀ་བྱེད་བཞིན་ཡོད་འདུག། དེ་བཞིན་ཁོང་མོར་ན་ཚ་ཡོད་པའི་རྐྱེན་གྱིས་ཤུགས་ལས་བྱེད་ཐུབ་ཀྱི་མེད་པས་མུ་མཐུད་ལས་འཚོལ་བའི་སྐྱོབ་གསོ་དངུལ་ལ་བརྟེན་དགོས་པ་ཡིན་འདུག་མོར་གན་ལགས་ཀྱིས་ལོ་ཤས་རིང་ལས་ཀ་མང་པོར་སྙན་ཞུ་འབུལ་ཡོད་ཀྱང་ད་བར་ལས་ཀ་གཞན་རག་མེད་པ་ཡིན་འདུག་འོན་ཀྱང་ཁོང་མོས་རང་ཉིད་ཀྱི་རྩལ་དང་མཐུན་མིན་ལ་མ་ལྟོས་པར་ལས་ཀའི་གོ་སྐབས་ཡོད་ཚད་ལ་སྙན་ཞུ་རྒྱག་ན་མ་གཏོགས་ལས་འཚོལ་བའི་སྐྱོབ་གསོ་ཐོབ་ཐབས་མེད་ཅེས་ཁོང་མོས་གསུངས་དོན།
Employer། is going། ལས་གནས་ཤིག་ལ་ལོ་དྲུག་ཅུ་ཅན་གྱི་བུད་མེད་ཡིན་པ་ལས་གནས་དེར་དགོས་པའི་ཆ་རྐྱེན་ཚང་མེད་པ་དང་ལས་ཀའི་ཉམས་མྱོང་ལོ་ལྔ་ཕར་བཞག་ལོ་གཅིག་ཡང་མེད་པ་ང་ལ་ལས་ཀ་སྤྲད་པའི་རྒྱུ་མཚན་མེད། ཡིན་ནའི་ལས་ཀ་འཚོལ་མཁན་གྱི་ལས་ཁུངས་རྣམས་ཀྱིས་གལ་ཏེ་ངས་ལས་ཀ་ཡོད་ཚད་ལ་ཆ་རྐྱེན་ཚང་མིན་ལ་མ་བལྟོས་པར་སྙན་ཞུ་མ་རྒྱག་ན་གཞུང་གིས་དངུལ་ཕོགས་བཅད་ཀྱི་རེད་ལབ་ཀྱི་འདུག་ཏོག་དབྱིབས་གཉན་རིམས་ཀྱི་རྐྱེན་པས་ཕྱི་ལོ་ཉིས་སྟོང་ཉི་ཤུ་ལོའི་ནང་ཚོང་ལས་ཆེ་ཆུང་ཚང་མར་བརྡབ་གསིག་བཟོས་ཡོད་པ་མ་ཟད་ཨོ་སི་ཀྲི་ལི་ཡའི་རྒྱལ་ཁབ་བུ་ལོན་ནང་ལྷུང་ནས་སླར་གསོ་ཡོང་བར་ལོ་མང་འགོར་གྱི་ཡོད་འདུག་ཁེ་མེད་ཚོགས་པ Anglicare གི་སྤྱི་ཁྱབ་འགན་འཛིན་ཁེ་སི་ཆེམ་པརས་ལགས་ཀྱིས་ཨོ་སི་ཀྲི་ལི་ཡའི་ནང་ད་ལྟ་ཡང་ལས་མེད་པ་དང་ལས་ཀའི་གོ་སྐབས་མེད་པར་གྱུར་ནས་གནས་སྟངས་ཚབས་ཆེན་པོ་ག་ཚོད་ཡིན་པ་སུས་ཀྱང་དཔག་ཚོད་ཐུབ་ཀྱི་མེད་ཅེས་གསུངས་ཡོད་པ་དང། ཨེང་གླི་ཁེར་གྱིས་བཏོན་པའི་སྙན་ཐོ་ཞིག་ལས། ལས་འཚོལ་བ་རྣམས་ལ་ད་ལྟའི་གནས་སྟངས་འོག་ལས་ཀ་རག་པར་འགོག་རྐྱེན་གང་འཕྲད་པ་དང་ལྷག་པར་དུ་ལས་འཚོལ་བ་ལོ་རྒན་པ་རྣམས་ལ་དཀའ་ངལ་ཇི་ལྟར་ཡོད་པ་བཀོད་ཡོད་འདུག་ཁེ་སི་ཆེམ་པརས་ལགས་ཀྱིས་གསུངས་དོན། Across the country, there are eight of the. རྒྱལ་ཡོངས་སུ་ལས་འཚོལ་བ་མི་བརྒྱད་ལ་ཆ་རྐྱེན་མང་པོ་མི་དགོས་པའི་ལས་ཀ་གཅིག་རེ་ལས་མེད་པ་ཐོན་ཡོད། མ་ཟད་དཔལ་འབྱོར་ཉམས་རྒུད་ཀྱི་རྐྱེན་པས་ལས་ཁུངས་ཁག་ནང་གོ་གནས་མཐོ་བའི་ལས་བྱེད་པ་མང་པོ་ཞིག་ལས་ཀ་ཤོར་ནས་ལས་ཀ་འཚོལ་བཞིན་པ་ཡིན། དེ་ཡང་ལྷོ་ཨོ་སི་ཀྲི་ལི་ཡ་དང་ཀྲེ་སི་མེ་ནི་ཡའི་མངའ་སྡེའི་ནང་མཐོ་སློབ་སྐྱོད་མེད་མཁན་རྣམས་ལ་ལས་ཀ་རག་པར་དཀའ་ངལ་ཆེ་ཤོས་འཕྲད་བཞིན་པ་ཡིན་འདུག་ལྷོ་ཨོ་སི་ཀྲི་ལི་ཡའི་ནང་ཆ་རྐྱེན་དེ་ཙམ་མི་དགོས་པའི་ལས་ཀ་གཅིག་ལ་ལས་འཚོལ་བ་བཅུ་ཡོད་པ་དང། ཀྲེ་སི་མེ་ནི་ཡའི་མངའ་སྡེའི་ནང་ལས་གནས་གཅིག་ལ་ལས་འཚོལ་བ་ཉི་ཤུ་ཆགས་ཡོད་འདུག། ཡང་མོར་གན་ལགས་ཀྱིས་ད་ལྟའི་སྒྲིག་སྲོལ་འོག་ཁ་ཡོད་ལག་ཡོད་རོགས་སྐྱོར་དགོས་མཁོ་ཡོད་མཁན་གྱི་ལས་འཚོལ་བ་ལོ་རྒན་པ་རྣམས་ལ་ཐུགས་ཕན་གསོས་ཐུབ་ཀྱི་མེད་པའི་སྐོར་ཁོང་མོས་འགྲེལ་བརྗོད་གནང་དོན། They said that I have to apply. ང་ལ་ལས་ཀ་འཚོལ་མཁན་གྱི་ལས་ཁུངས་ལས་ཚོང་ཁང་ཁག་ནང་ལས་ཀ་འཚོལ་ཞེས་ལབ་ཀྱི་འདུག་འོན་ཀྱང་ང་ལ་ད་བར་ཚོང་ཁང་ནང་ལས་ཀའི་ཉམས་མྱོང་གཅིག་ཡང་མེད། ཚོང་ཁང་ཚང་མར་ལོ་བཅོ་ལྔ་ཅན་གྱི་སློབ་ཕྲུག་ལ་ལས་ཀ་སྤྲད་པ་ལས་ང་ཚོར་ལས་ཀ་སྤྲད་འདོད་བྱེད་ཀྱི་མ་རེད།

ལས་གཞི་དེར་ང་ཚོའི་གཞུང་གིས་འགྲོ་གྲོན་ཕོན་ཆེན་པོ་བཏང་ནས་མཐར་འབྲས་བུ་སྟོན་རྒྱུ་མེད་པ་ཞིག་རེད། དེ་ལས་དངུལ་དེ་དག་ང་ཚོར་དངོས་སུ་ཕན་པའི་ལས་གཞིའི་ཆེད་བེད་སྤྱོད་གཏང་ཐབས་བྱེད་དགོས། ཡང་ཨོ་སི་ཀྲི་ལི་ཡའི་ལས་མེད་པའི་སྐྱིད་སྡུག་གི་མགྲིན་ཚབ Kristin O'Connell ལགས་ཀྱིས་ཀྱང་ལས་འཚོལ་བའི་ལས་གཞི་དེས་ཕན་པ་ལས་གནོད་ཆེ་བ་འདུག་ཞེས་ཁོ་མོས་གསུངས་དོན།

གནས་ཚུལ་དེ་ནི SBS གི་གསར་འགོད་པ Camille Bianchi ལགས་ཀྱིས་ཕྱོགས་སྒྲིག་གནང་བ་དང་ང་པད་མ་སྒྲོལ་དཀར་གྱིས་བོད་སྐད་ནང་སྙན་སྒྲོན་ཞུས་པ་ཞིག་ཡིན། ལྷན་རྒྱས་ཀྱིས SBS བོད་སྐད་ལ་གསན་བར་བཀའ་དྲིན་ཆེ།
ཨོས་ཏྲེ་ལི་ཡའི་བོད་པའི་སྤྱི་ཚོགས་དང་འབྲེལ་མཐུད་ལེགས་པོ་ཡོང་ཆེད sbs.com.au/tibetan ཐོག་བསྐྱོད་རོགས།